བཅུ་བདུན་པ། ཚོང་དཔོན་ནོར་བུ་བཟང་པོ། ཚོང་དཔོན་ནོར་བུ་བཟང་པོ་ནི་བོད་ཁ་བ་ཅན་གྱི་ལྗོངས་ནང་སྟོབས་འབྱོར་དང་སྐད་གྲགས་ཆེ་ཤོས་ཀྱི་ཚོང་དཔོན་ཆེན་པོ་ཞིག་ཡིན་ལ། གནའ་དུས་ནས་ད་བར་ཚོང་པ་རྣམས་ཀྱི་དད་གུས་བྱ་ཡུལ་ཞིག་ཀྱང་ཡིན། ཡིན་ན་ཡང་ཚོང་དཔོན་དེ་ཉིད་ནི་ཕ་མེས་ཡང་མེས་ཀྱི་ཤུལ་བཞག་ལ་བརྟེན་ནས་སྟོབས་འབྱོར་དང་སྐད་གྲགས་ལྡན་པ་ཞིག་ལ་གྱུར་བ་མ་ཡིན་ལ། སྟབས་ལེགས་སྟེས་དབང་ཐོག་ནས་སྐད་གྲགས་དང་སྟོབས་འབྱོར་ལྡན་པ་ཞིག་ཏུ་གྱུར་པའང་དེ་བས་ཀྱང་མ་ཡིན། ཁོང་ནི་ལན་བརྒྱ་ཕམ་ཡང་ཡིད་ཐང་མི་ཆད་པར་དཀའ་བ་དུ་མ་སྤྱད་པའི་མཐར། གཞི་ནས་རིམ་བཞིན་སྟོབས་འབྱོར་ཅན་གྱི་ཚོང་དཔོན་ཆེན་པོ་ཞིག་ཏུ་གྱུར། མ་གཞི་ཚོང་དཔོན་དེ་ཉིད། དགུང་ལོ་དགུའི་ཐོག་ནས་ཚོང་གི་བྱ་བ་མཛད་པ་ཡིན་པས། དགུང་ལོ་དགུ་ནས་བཅོ་ལྔའི་བར་ཚོང་གི་མ་རྩ་ཐེངས་དགུ་བརྡིབས་མྱོང་བ་དང།

ང་ནི་མི་ལུས་རིན་པོ་ཆེ་ཐོབ་པའི་སྐྱེ་བོ་ཞིག་ཡིན་པས་ཚོང་གི་མ་རྩ་ཐེངས་དགུ་བརྡིབས་པར་ཡི་ཐང་ཆད་ནས་བསྡད་པས་ཅི་ལ་འགྲིག་སྙམ་སྟེ་སླར་ཡང་ཚོང་དགོས་ཀྱི་མགོ་བརྩམས་པས། དེ་ནས་བཟུང་ཚོང་རྒྱབ་བཞིན་རྒྱབ་བཞིན་ཚོང་ལམ་ཇེ་ལེགས་སུ་སོང་སྟེ་མཐར་ཚོང་དཔོན་ནོར་བུ་བཟང་པོ་ཞེས་སྐད་གྲགས་ལྡན་པ་ཞིག་ཏུ་གྱུར་བར་གྲགས་སོ།